བརྩེ་བའི་གསན་མཁན་རྣམ་པ་སྐུ་ཁམས་བཟང། ད་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་ཨ་མདོ་སྐད་ཀྱི་རླུང་འཕྲིན་ལས་རིམ་འགོ་འཛུགས་རྒྱུ་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དགུ་བའི་ཚེས་སུམ་ཅུ་དང། ཕྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་བ་བཅུ་གཅིག་པའི་ཚེས་བཅུ་གསུམ་རེས་གཟའ་ཟླ་བ་རེད། ཞུ་ནས་ངས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་ཞུ་རྒྱུ་ཡིན།

ཕྱི་ཟླ་བཅུ་གཅིག་པའི་ཚེས་བཅུ་གཉིས་ཉིན་རྒྱ་གར་རྒྱལ་ཡོངས་དང་འཛམ་གླིང་གི་ས་གནས་གང་སར་གནས་པའི་ཧིན་རྡུའི་རྗེས་འཇུག་པ་ཚོས་ལྡི་ཝཱ་ལི་ཞེས་པའི་དུས་ཆེན་དེ་སྲུང་བརྩི་ཞུ་བཞིན་པའི་དུས་འདིར ྋགོང་ས་མཆོག་གིས་འཚམས་འདྲིའི་གསུང་འཕྲིན་སྙིང་བསྡུས་ཤིག་སྤྱི་ཚོགས་དྲ་རྒྱ་བརྒྱུད་ནས་བསྩལ་གནང་ཡོད་པ་རེད།

རྒྱ་ནག་གཞུང་གིས་བོད་རང་སྐྱོང་ལྗོངས་ཞེས་འབོད་པའི་ས་གནས་གཞུང་གི་མགོ་ཁྲིད་གཞོན་པ་ཞུས་ཀྲི་ཐའོ་ཡིས་ཕྱི་རྒྱལ་དུ་གནས་སྡོད་བྱེད་པའི་བོད་མི་རྣམས་ཀྱིས་བོད་ནང་གི་བོད་པའི་སློབ་ཕྲུག་རྣམས་བཙན་དབང་ཐོག་གཏན་སྡོད་སློབ་གྲྭ་ཁག་ནང་བཅུག་པར་སྐྱོན་བརྗོད་བྱེད་བཞིན་པ་དེར་ངོས་ལེན་མེད་སྐོར་བཤད་འདུག། གཟའ་པ་སངས་ཉིན་རྒྱ་ནག་གིས་བོད་རང་སྐྱོང་ལྗོངས་ཞེས་འབོད་པའི་ས་གནས་གཞུང་གི་མགོ་ཁྲིད་གཞོན་པ་ཞུས་ཀྲི་ཐའོ་གིས་རྒྱ་ནག་གཞུང་གིས་བོད་ཐོག་འཛིན་པའི་སྲིད་ཇུས་སྐོར་གྱི་སྙན་ཐོ་ཞིག་འདོན་སྤེལ་དང་འབྲེལ་གསར་འགོད་ལྷན་ཚོགས་ཤིག་སྐོང་འཚོགས་བྱས་པའི་ཐོག་ཏུ་བོད་ནང་བོད་པའི་སློབ་ཕྲུག་རྣམས་གཏན་སྡོད་སློབ་གྲྭ་ཁག་ནང་བཙན་དབང་ཐོག་བཅུག་པའི་སྙོན་འཛུགས་བྱས་པ་དེ་ནི་ཆེད་མངགས་ཀུན་སློང་ལོག་པར་བཟུང་བའི་ཐོག་བྱས་པ་ཞིག་ཡིན་སྐོར་བརྗོད་འདུག། བོད་ནང་དུ་བོད་ཕྲུག་རྣམས་རྒྱ་ནག་གཞུང་གིས་བཙན་དབང་གིས་གཏན་སྡོད་སློབ་གྲྭ་ཁག་ནང་བཅུག་པའི་གནད་དོན་ཐོག་ད་ལོ་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་ཆེད་ལས་བ་རྣམས་ཀྱིས་སྐྱོན་བརྗོད་གནང་ཡོད་པ་མ་ཟད། ཨ་རི་གཞུང་གིས་བོད་ནང་གཏན་སྡོད་སློབ་གྲྭ་དེ་དག་དང་འབྲེལ་བ་ཡོད་པའི་རྒྱ་ནག་གཞུང་གི་དཔོན་རིགས་ཁག་ཅིག་ལ་དཔལ་འབྱོར་གྱི་ཉེས་ཆད་ཡང་བཅད་ཡོད་པ་རེད། གཞན་ཡང་རྒྱ་ནག་དམར་ཤོག་གཞུང་གི་མགོ་ཁྲིད་ཞུའེ་ཡིས་ང་ཚོས་རྒྱ་མིའི་རིག་གཞུང་ལ་གཞི་བཅོལ་ནས་མུ་མཐུད་ནས་མཐུན་ཐབས་བྱེད་དགོས་པ་དང་བོད་བརྒྱུད་ནང་བསྟན་དེ་སྤྱི་ཚོགས་རིང་ལུགས་ཀྱི་སྤྱི་ཚོགས་དང་མཐུན་ཐབས་བྱས་པ་ཡིན་ན་བོད་བརྒྱུད་ནང་བསྟན་དེ་རྒྱ་ནག་གི་དངོས་ཡོད་གནས་སྟངས་དང་མཐུན་ཐབས་ལ་ཕན་ཐོགས་ཡོང་རྒྱུ་ཡིན་སྐོར་བརྗོད་འདུག་གོང་ཞུས་རྒྱ་ནག་གིས་བཏོན་པའི་སྙན་ཐོ་དེའི་ནང་རྒྱ་ནག་དམར་ཤོག་གཞུང་གིས་ཆ་རྐྱེན་བོད་ནང་དཔལ་འབྱོར་ཡར་རྒྱས་དང་སྤྱི་ཚོགས་བདེ་འཇགས་ཁོར་ཡུག་སྲུང་སྐྱོབ་བཅས་བྱས་ཡོད་པའི་སྐོར་སོགས་བཀོད་འདུག་ཡིན་ནའང་བོད་མིའི་ཐོབ་ཐང་དོན་གཉེར་བ་དང་བོད་དོན་ལས་འགུལ་བ། ནུབ་ཕྱོགས་རྒྱལ་ཁབ་ཁག་ཅིག་བཅས་ཀྱིས་རྒྱ་ནག་གཞུང་གིས་བོད་ནང་འགྲོ་བ་མིའི་ཐོབ་ཐང་བརྡལ་བཤིག་བཏང་དང་གཏོང་བཞིན་པ་མ་ཟད། བོད་མི་རིགས་ཀྱི་ངོ་བོ། སྐད་ཡིག་དང་རིག་གཞུང་བཅས་རྩ་མེད་བཏང་སྟེ། བོད་མི་རྣམས་རྒྱ་རིགས་དང་གཅིག་མཚུངས་སུ་བསྒྱུར་རྒྱུར་དམིགས་ནས། བོད་པའི་གྲོང་སྡེ་ཁག་ནང་ཡོད་པའི། གཞི་རིམ་སློབ་གྲྭ་ཁག་སྒོ་བརྒྱབ་སྟེ་བོད་ཕྲུག་རྣམས་བཙན་དབང་གིས་གཏན་སྡོད་སློབ་གྲྭ་ཁག་ནང་བཅུག་ཡོད་པ་མ་ཟད་བོད་ཀྱི་སྐད་ཡིག་གི་ཐོག་ནས་བསླབ་བྱ་ཁག་སློབ་ཁྲིད་དང་སློབ་གཉེར་བྱེད་རྒྱུར་བཀག་སྡོམ་གྱི་སྲིད་ཇུས་འཛིན་བཞིན་པ་རེད། བོད་རིགས་སྨན་ཞབས་པའི་འབུམ་རམས་པ་ཐོན་མཁན་དཀོན་པོ་ཡིན་པའི་ཁྲོད། སྦེ་ལ་ཀོ་པེའི་ལུགས་བསམ་གཞིས་ཁོངས་ཀྱི་བུ་མོ་བསྟན་འཛིན་འཕགས་སྒྲོན་ལགས་ཉེ་ཆར་ཕྱི་ཟླ་བཅུ་པའི་ནང་སྨན་ཞབས་པའི་ཐོག་འབུམ་རམས་པ་ཐོན་ཡོད་པ་དང་རིམ་བཞིན་ཉམས་ཞིབ་པའི་སྦྱོང་བརྡར་གནང་མཁན་སོགས་ཀྱི་ལས་དོན་གཉེར་རྒྱུའི་འཆར་གཞི་ཡོད་སྐོར་ཁོང་གིས་འདི་ག་རླུང་འཕྲིན་ཁང་ལ་གསུངས་ཡོད། ཏང་མང་བོ་ཆ་ཤས་དང་ང་ལྟར་རིགས་གཅིག་རྐང་འཛིན་གྱི་ཐོག་ལ་རང་འགྲོ་ཡས་ཀྱི་དམིགས་ཡུལ་རང་ཡིན་ར་ནི། ད་ལྟ་དེ་འག་ང་ད་ད་ཁ་ཚིན་རང་ང་ཡི་རྒྱུ་ཐོན་ཚགས་ཟིན་དུས་གོ་ད་ཏི་ཏི་ཅིག་ཏི་ཅིག་ནས་སོ་འགྲོ་བོ་ཅིག་བྱས་བྱས་བསྡད་གོ་བསམ་སོ་ར། དེ་རྗེས་ལ་ང་རང་ཉམས་ཞིབ་ཀྱི་ཐོག་ལ་རང་འགྲོ་ཡས་ཀྱི་འཆར་གཞི་རང་འཆར་གཞི་རང་ཡོད། དེང་སྐབས་རྒྱ་གར་ནང་ཡོད་པའི་བོད་མིའི་སྤྱི་ཚོགས་ཁྲོད་བོད་མི་ཚོས་སྨན་ཞབས་པའི་ཐོག་ཉེ་བའི་གཙུག་ལག་རབ་འབྱམས་དང་གཙུག་ལག་རབ་འབྱམས་པའི་སློབ་སྦྱོང་ཐོན་རྗེས་ཕྱི་རྒྱལ་ཡུལ་གྲུ་ཁག་ཏུ་སྨན་ཞབས་པའི་ལས་ཀ་བྱས་ཏེ་འཚོ་བ་སྐྱེལ་མཁན་མི་ཉུང་བ་ཞིག་བྱུང་བཞིན་ཡོད་ཀྱང་སྨན་ཞབས་པའི་ཐོག་མུ་མཐུད་སློབ་སྦྱོང་བྱས་ཏེ་འབུམ་རམས་པ་ཐོན་མཁན་ཉུང་ཤས་ཤིག་ལས་མེད་པའི་ཁྲོད་སྦེ་ལ་ཀོ་པེའི་ལུགས་བསམ་གཞིས་ཁོངས་ཀྱི་བུ་མོ་བསྟན་འཛིན་འཕགས་སྒྲོན་ལགས། ཉེ་ཆར་ཕྱི་ཟླ་བཅུ་པའི་ནང་སྨན་ཞབས་པའི་ཐོག་འབུམ་རམས་པ་ཐོན་པ་མ་ཟད་རིམ་བཞིན་ཉམས་ཞིབ་པའི་སྦྱོང་བརྡར་གནང་མཁན་སོགས་ཀྱི་ལས་དོན་གཉེར་རྒྱུའི་འཆར་གཞི་ཡོད་སྐོར་ཁོང་གིས་འདི་གའི་ས་གནས་གསར་འགོད་པར་གསུངས་ཡོད། གསན་མཁན་རྣམ་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན། ཨ་རི་དང་རྒྱ་གར་གྱི་ཕྱི་སྲིད་དང་བདེ་སྲུང་བློན་ཆེན་རྣམ་པ་གཉིས་མཇལ་འཕྲད་གནང་བ་ནི་རྒྱ་ནག་གི་ཤུགས་རྐྱེན་འགོག་ཐབས་ལ་དམིགས་ཡོད་པར་རྒྱ་གར་གྱི་སྲིད་དོན་ཉམས་ཞིབ་པ་ཚོས་ངོས་འཛིན་གནང་ཡོད་པའི་སྐོར་འདི་གའི་གསར་འགོད་པ་བློ་སྦིས་ཀྱིས་རྡ་རམ་ས་ལ་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང། ཨ་མི་རི་ཁ་གི་ཕྱི་སྲིད་དྲུང་ཆེ་ཨན་ཐོ་ནི་བྷི་ལེན་ཁེན་ལགས་དང་བདེ་སྲུང་དྲུང་ཆེ་ལོའེ་ཏི་ཨོ་སི་ཏིན་ལགས་རྣམ་གཉིས་རྒྱ་གར་ནང་ཕེབས་ཏེ།

སྒྲིག་འཛུགས་ཀྱི་ངོ་བོ་གི་ལམ་ནས་དུས་ཚོད་ངེས་ཅན་གྱི་ནང་ནམ་རྒྱུན་མཇལ་མོལ་ཡོང་བཞིན་པ་དེ། རྒྱལ་ཁབ་གཉིས་ཀ་གི་ཧིན་རྡུ་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་འཆར་གཞིའི་དགོས་མཁོ་དང་འབྲེལ་བ་གྱི་འགྱུར་བ་ཆེན་པོ་ཟིག་དང། འཆར་གཞི་དེའི་ཆ་ཤས་གཅིག་ནི་མངའ་ཁུལ་དེར་རྒྱ་ནག་གི་ཤུགས་རྐྱེན་འགོག་རྒྱུ་གི་དཀའ་གནད་ལ་དམིགས་ཡོད་པས། མཇལ་འཕྲད་འདིར་རྒྱལ་ཡོངས་བདེ་འཇགས་དང་ཕྱི་འབྲེལ་གྱི་ལས་དོན་གང་གི་ཐོག་ནས་ཀྱང། རྒྱ་ནག་ལ་དམིགས་ནས་གནད་དོན་མང་བོ་གྲོས་བསྡུར་གནང་ཡོད་པ་རེད་ཅེས་འགྲེལ་བརྗོད་གནང་གི་འདུག། ཡང་རྒྱ་གར་གྱི་དམག་སྤྱི་ཟུར་པ་ར་བྷི་ཤང་ཀར་ལགས་ནས་ཨི་ཟི་རལ་དང་ཧ་མ་སི་གི་བར་དམག་འཁྲུག་འགྲོ་བཞིན་པ་གི་གནད་དོན་དང། ལྷག་པར་ཐེ་ཝན་གྱི་ཐོག་དམག་འཁྲུག་ལངས་ཚེ་རྒྱ་གར་གྱིས་རྒྱབ་རོགས་ཡོང་ཐབས་སོགས་ཀྱི་སྐོར་ལ་མཇལ་འཕྲད་གྲོས་བསྡུར་འདི་གལ་ཆེན་ཆགས་ཡོད་པ་དང། རྒྱ་གར་དང་ཨ་མི་རི་ཁ་གི་འབྲེལ་ལམ་ཐག་ཉེར་གྱུར་བ་དེས་རྒྱ་ནག་ལ་སེམས་འཚབ་བསླང་གི་ཡོད་པ་འགྲེལ་བརྗོད་གནང་གི་འདུག།

ཨ་མི་རི་ཁ་གི་རོགས་རམ་དང་ཆེད་མཁས་ལ་བརྟེན་ནས་རྒྱ་གར་གི་མཚོ་གྲུའི་གནས་སྟངས་ཡར་རྒྱས་བཏང་སྟེ། ཨེ་ཤ་ཡ་གི་མངའ་ཁུལ་གྱི་མཚོ་དམག་སྤྱི་དང་ཁྱད་པར་རྒྱ་ནག་གི་མཚོ་དམག་དང་འགྲན་ཐུབ་པ་བཟོ་རྒྱུ་ཡིན་པ་གི་ཁར། རྒྱ་གར་དང་བོད་ཀྱི་ས་མཚམས་གནས་ཚུལ་གོ་བསྡུར་བྱ་འོས་པ་དང། ཨ་མི་རི་ཁར་མཚོན་ནའང་རྒྱ་གར་དུ་མཚོ་དམག་གི་མཐུན་རྐྱེན་བཀོད་སྒྲིག་གནང་ཐུབ་ན། ཁོ་ཚོའི་མཚོ་དམག་རྣམས་ཧིན་རྡུ་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་དུ་འགྲེམས་གཏོང་གི་རང་དབང་ཇེ་ཆེར་འགྲོ་ངེས་ཡིན་པ་འགྲེལ་བརྗོད་གནང་སོང། རྒྱ་གར་སྲིད་བློན་ནར་རེན་དི་ར་མོ་དི་མཆོག་ནས་ཀྱང་གསུང་འཕྲིན་ཐུང་ངུ་ཟིག་གནང་བ་གི་ནང། རྒྱ་གར་དང་ཨ་མི་རི་ཁ་གཉིས་ཀས་གཅིག་གྱུར་གྱིས་དམངས་གཙོ་དང་སྣ་འཛོམས་ཁྲིམས་ཀྱི་དབང་བསྒྱུར་བཅས་ལ་ཡིད་ཆེས་གནང་གི་ཡོད་པ་དེས་ཕྱོགས་མང་བོར་ཕན་ཚུན་མཉམ་ལས་ཀྱི་ཕན་ཐོགས་འབྱུང་ངེས་ཀྱི་ཐོག་རྒྱ་གར་དང་ཨ་མི་རི་ཁས་ཕྱག་སྦྲེལ་གནང་བ་དེས་འཛམ་གླིང་སྤྱི་ལའང་ཕན་ཐོགས་ཡོད་པ་འཁོད་ཡོད་ཅིང། ལོ་འཁོར་གཅིག་རེའི་རྒྱལ་ཁབ་གཉིས་ཀྱི་བློན་ཆེན་རྣམ་པ་མཇལ་འཕྲད་ཐེངས་ལྔ་བ་གི་མཐར་སྡོམ་གསལ་བསྒྲགས་ཟིག་ཕྱོགས་གཉིས་ཀ་ནས་མཉམ་སྦྲེལ་གྱིས་སྤེལ་བའི་ནང། གཙོ་བོ་སྲུང་སྐྱོབ་ཡར་རྒྱས་དང་འཇིགས་སྐུལ་རིང་ལུགས་ལ་གདོང་ལེན་གྱི་ཁྲིམས་གཞི་ལག་བསྟར། ཚན་རིག་དང་འཕྲུལ་ལས་ཡར་རྒྱས་དང་འཕྲོད་བསྟེན་དང་ཚོང་གི་གྲོས་མོལ།

གསན་མཁན་རྣམ་པ་ང་རྡོ་རྗེ་མཚོ་ཡིན། མུ་མཐུད་ནས་གསར་འགྱུར་བཤད་རྒྱུ། ཨ་མེ་རི་ཀའི་ནོར་སྲིད་དྲུང་ཆེ་ལྕམ་ཇེ་ནེ་ཐི་ཡེ་ལེན་ལགས་ཀྱིས་རྒྱ་ནག་དང་ལྷན་དུ་དཔལ་འབྱོར་ཐད་ཀྱི་འབྲེལ་ལམ་ཇེ་བཟང་དུ་གཏོང་རྒྱུར་འབད་བརྩོན་བྱེད་བཞིན་ཡོད་སྐོར་གསུངས་འདུག་ཡིན་ནའང་ཁོང་གིས་རྒྱ་ནག་གཞུང་གིས་རཱ་ཤི་ཡའི་ཡུའུ་ཁི་རེན་གྱི་དམག་འཐབ་ཐོག་ལག་ཆ་མཁོ་སྤྲོད་བྱེད་མཁན་རྒྱ་ནག་གི་ཚོང་གཉེར་ལས་ཁུངས་དེ་དག་ཐོག་བཀག་འགོག་མ་བྱས་པ་ཡིན་ན་དཔལ་འབྱོར་གྱི་ཉེས་ཆད་གཅོད་རྒྱུ་ཡིན་སྐོར་གསུངས་འདུག་ཨ་རིའི་ནོར་སྲིད་དྲུང་ཆེ་ལྕམ་ཇེ་ནེ་ཏི་ཡེ་ལེན་ལགས་ཀྱི་གོང་ཞུས་གཏམ་བཤད་དེ་ནི་རྒྱ་ནག་གི་སྲིད་བློན་གཞོན་པ་ཧི་ལི་ཧྥེང་དང་མཉམ་དུ་ཉིན་གཉིས་ཀྱི་རིང་མཇལ་མོལ་གནང་བའི་རྗེས་གསར་འགོད་པར་གསུངས་པ་ཞིག་རེད། ད་དུང་ལྕམ་ཡེ་ལེན་ལགས་ཀྱིས་ང་ཚོས་རྒྱ་ནག་དང་ལྷན་དུ་དཔལ་འབྱོར་ཐོག་འབྲེལ་ལམ་མེད་པར་བཟོ་ཐབས་བྱེད་ཀྱི་མེད། དེ་འདྲ་བྱས་པ་ཡིན་ན་ཨ་མི་རི་ཀ་དང་རྒྱ་ནག་ཁོ་ན་ཙམ་མིན་པར། འཛམ་གླིང་གི་བརྟན་ལྷིང་ཐོག་གནོད་སྐྱོན་ཕོག་གི་རེད་ཅེས་གསུངས་འདུག་ཡང་ཁོང་གིས་འདས་པའི་ཉིན་གཉིས་ཀྱི་རིང་རྒྱ་ནག་གི་སྲིད་བློན་གཞོན་པ་ཧི་དང་ངེད་གཉིས་ཀྱིས་གྲོས་མོལ་ཁ་གསང་པོ་དང་དོན་འབྲས་ལྡན་པ་ཞིག་གནང་ཡོད། ཕན་ཚུན་དངོས་སུ་ཐུག་འཕྲད་བྱས་པའི་ཕྱི་འབྲེལ་གྱི་ལས་དོན་གྱི་འབྲེལ་ལམ་དེ་ལས་ལྷག་པ་ཞིག་མེད་ཅེས་དང། ཡང་ཁོང་རྣམ་གཉིས་ལོ་རྗེས་མར་རྒྱ་ནག་ནང་སླར་ཡང་མཇལ་མོལ་གནང་རྒྱུའི་མོས་མཐུན་བྱུང་ཡོད་སྐོར་གསུངས་འདུག་ཨ་རིའི་ནོར་སྲིད་དྲུང་ཆེ་ལྕམ་ཡེ་ལེན་དང་རྒྱ་ནག་གི་སྲིད་བློན་གཞོན་པ་ཧི་ལི་ཧྥེང་གི་མཇལ་མོལ་དེ་ཨ་མི་རི་ཀའི་སྲིད་འཛིན་ཇོ་བྷའི་ཏེན་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་རྣམ་གཉིས་ཨ་རིའི་ནུབ་ཕྱོགས་སན་ཧྥི་རན་སི་སི་ཀོའི་ནང་མཇལ་མོལ་མ་གནང་གོང་དེར་བྱུང་བ་ཞིག་རེད།

ཝང་གི་ཡིས་ལ་ཉེས་ཆད་དུ་ཁོ་དམར་ཤོག་ཚོགས་པ་ནས་ཕྱིར་ཕུད་རྒྱུ་དང་ལས་གནས་ནས་ཕྱིར་ཕུད་རྒྱུ་ལས་དངུལ་གྱི་ཉེས་ཆད་ཡང་བཅད་ཡོད་སྐོར་གནས་ཚུལ་ནང་མུ་མཐུད་བཀོད་ཡོད་པ་རེད། རྒྱ་ནག་གི་མགོ་ཁྲིད་ཞི་ཅིན་ཕིང་གིས་རང་ཉིད་ཀྱི་སྲིད་དབང་སྲ་བརྟན་གཏོང་ཐབས་སུ་ལྐོག་ཟ་རུལ་སུངས་རྩ་མེད་གཏོང་བའི་མིང་ཐོག་ནས་ཕྱོགས་འགལ་ཆབ་སྲིད་ཁ་གཏད་བ་ཚོར་འབུར་འཇོམས་བྱེད་བཞིན་པར་གནད་དོན་དབྱེ་ཞིབ་པ་ཚོས་ངོས་འཛིན་བྱེད་ཀྱི་ཡོད་པ་རེད།

ལོ་རྒྱུས་རང་བཞིན་གྱི་བཀའ་སློབ་གལ་ཆེན་བསྩལ་འདུག་པས་ཚན་པ་དྲུག་པ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། བོད་ལ་ཤེས་རིག་ཁྱབ་གདལ་དུ་འགྲོ་བའི་སྒོ་མོ་ཆེས་ཆེར་བཏོད་པའི་སྐབས་ཏེ། མཁན་སློབ་ཆོས་གསུམ་ཞལ་ལྷན་ཅིག་འཛོམས་པའི་སྐབས་ནས། ལྷ་མི་ཟུང་འབྲེལ་ལ་བརྟེན་ནས་བོད་ཀྱི་ཆོས་སྲིད་ལུགས་གཉིས་ལ་མངའ་དབང་བསྒྱུར་བའི་སྲོལ་ཀ་བྱུང་ཡོད་པའི་དབང་གིས་སྤྱི་ལོ་གཅིག་སྟོང་དྲུག་བརྒྱ་བཞི་བཅུ་ཞེ་གཉིས་ལོ་ནས་གཞུང་ས་དགའ་ལྡན་ཕོ་བྲང་བས་བོད་ལ་མངའ་དབང་བསྒྱུར་བའི་སྐབས་སུ་ཡང། རྒྱལ་བ་རིན་པོ་ཆེའི་དབུ་བཞུགས་ཀྱི་ཐོག་ལ་བཀའ་བློན་དང། དེ་བཞིན་རྩེ་དྲུང་དང་ཤོད་དྲུང་སོགས་གཞུང་གི་དབུ་ཁྲིད་དང་ལས་བྱེད་རྣམས་དང། གཞུང་བསྟན་སྲུང་མ་དམར་ནག་གཉིས་ཞེས་ཡོངས་སུ་གྲགས་ཤིང་གྲུབ་པ་ཞིག་ཡིན་པས། ལྷ་མི་མཉམ་འབྲེལ་ལྟ་བུའི་སྒོ་ནས་གཞུང་སྲིད་འཛིན་སྐྱོང་གནང་གི་ཡོད། གནས་བབ་འདི་ཡི་སྟེང་ནས་ང་ཚོས་ཤེས་དགོས་པའི་དོན་གནད་ངོ་མ་དེ་ནི་མི་ཕན་ཚུན་གྱི་བར་ལ་དམ་ཚིག་གཙང་མ་དགོས་གལ་ཆེ་བ་ལྟར། ལྷ་དང་སྲུང་མ་རྣམས་ལ་ཡང་ནང་ཁུལ་དམ་ཚིག་གཙང་མ་དགོས་རྒྱུ་དེ་གལ་ཆེན་ཡིན་པའི་རྒྱུ་མཚན་དེ་ལ་དམིགས་ནས་དོལ་རྒྱལ་དམ་བསྒྲགས་མཛད་པ་དེ་ཡིན། གང་ཟག་སྒེར་ངོས་ནས་བལྟས་ན་ཡོངས་འཛིན་ཁྲི་བྱང་རིན་པོ་ཆེའི་སྟབས་བྱས་ནས ྋགོང་ས་མཆོག་ཉིད་ཀྱིས་ཀྱང་དོལ་རྒྱལ་བསྟེན་གསོལ་གནང་མྱོང་ཡོད་ན་ཡང། བོད་སྤྱི་བའི་ལོ་རྒྱུས་དང་འབྲེལ་བའི་གནད་དོན་ལ་ཐུག་ནས་ཡོང་སྐབས་རང་དཔོག་མི་ཐོགས་པར། དོལ་རྒྱལ་དེ་བོད་སྤྱིའི་གཞུང་བསྟན་སྲུང་མ་དང་དགོན་སྡེ་གྲྭ་ཚང་ཁག་གི་སྲུང་མའི་གཙོ་བོ་ཆགས་པའི་ཉེན་ཁ་ཡོད་པ་དེ་དག་ལ་བརྟེན་ནས་ལྷ་སྲུང་གསར་རྙིང་གི་བར་ལ་འཁུ་ལྡོག་ཡོང་གི་ཡོད་པ་དང། ཆོས་བརྒྱུད་ཁག་གི་བར་ལ་འགལ་ཟླ་ཚབས་ཆེན་འགྲོ་གི་ཡོད་པ་སོགས་མཐུན་ལམ་རྡོག་རྩ་གཅིག་སྒྲིལ་ལ་དགོངས་ནས་དམ་བསྒྲགས་གནང་བ་ཞིག་ཡིན་ལ། འབྲས་སྤུངས་དང། བྱང་རྩེ་གྲྭ་ཚང། སེ་ར་བྱེས་གྲྭ་ཚང་བཅས་ཀྱིས་མཇུག་གནོན་དོ་དམ་ཚགས་ཚུད་གང་ལེགས་གནང་སོང་བ་དེ་ལ་ཐུགས་རྗེ་ལེགས་སོ་ཞུ་བ་དང། ད་དུང་གདན་ས་ཁག་ལས་དགའ་ལྡན་ཤར་རྩེ་དང། སེ་ར་སྨད་ཀྱི་ནང་དུ་བསྟེན་གསོལ་བྱེད་མཁན་ངེས་ཅན་ཞིག་འབྱུང་གི་ཡོད་ལ། དེ་ཡང་གང་ཟག་སྒེར་ངོས་ནས། སྲུང་མ་གང་ཞིག་བསྟེན་མིན་ལ་ཁྱད་པར་གང་ཡང་མེད་མོད་ཀྱི། ལྷ་སྲུང་དེ་ཡིས་རྐྱེན་བྱས་ནས། དགའ་ལྡན་ཕོ་བྲང་གི་ཁ་གཏད་དུ་ལང་བ་དང། དགའ་ལྡན་ཕོ་བྲང་ལ་ངོ་རྒོལ་བྱེད་པ་དེ་རིགས་ཀྱིས། ཁོང་ཚོའི་ངོས་ནས་དམ་ཚིག་གཙང་ལུགས་གང་འདྲ་ཞིག་ཡོད་པ་མཐོང་ཐུབ་པ་ཞིག་ཡིན་ལ། ཚང་མས་བསམ་བློ་རྒྱ་ཆེར་བཏང་སྟེ་གཙང་མ་བཟོ་འོས་པ་ལས། མུ་མཐུད་ནས་མཁྲེགས་བཟུང་བྱས་ཏེ། རྒྱལ་བ་རིན་པོ་ཆེའི་ས་ནས་ཆག་དབྱངས་ཡོངས་ཀྱི་ལྟ་བར་དམིགས་པ་ནི། མགོན་པོ་མཆོག་ཉིད་ཀྱིས་ཕུགས་རྒྱང་རིང་པོའི་བོད་སྤྱི་བའི་རྩ་དོན་ལ་དགོངས་ཞིབ་གནང་བའི་དགེ་བ་ངོས་མ་ཟིན་པ་ཡིན་པས་བསམ་བློ་བསྐྱར་དུ་གཏོང་བའི་འབོད་སྐུལ་གནང་ཡོད་པ་དེ་ཡིན། དགའ་ལྡན་ཕོ་བྲང་གི་བསྟན་སྲིད་བསྐྱངས་ཡ་དེ་སྲུང་མ་དམར་ནག་གཉིས་ཟེར་ཡ་ཅིག་གྲགས་ཤིང་གྲུབ་པ་ཅིག་ད་དེ་ཡོངས་གྲགས་ཆགས་ཡོད་པ་ཅིག། ས་དེ་རིགས་ཡིན་པ་ཡིན་དུས་ཆ་ནས་མི་དམ་ཚིག་གཙང་མ་དགོས་པ་ནང་བཞིན་ལྷ་དམ་ཚིག་གཙང་མ་དགོས་ཡག་དེ་དཔེ་གལ་ཆེན་པོ་རེད། བོད་བསྟན་སྲིད་སྤྱིའི་བདེ་དོན་ལ་ཐུག་ནས་ངས་དེ་ད་དོལ་རྒྱལ་དམ་དྲག་བྱས་ཏེ་གནས་ཚུལ་དེ་ཐུག་རེད། ངས་ད་ལགས་ཡང་ཅིག་བསམ་དང་དྲན་གྱི་མི་ཅིག་དགོས་ཅིག་བྱས་བྱས་བྱས་བྱས་པ་ཞིག་མ་རེད། ད་ལགས་ནི་འབྲས་སྤུངས་རེད། ཨེ་ད་ལགས་ནང་བཞིན་གྱི་བོད་སྐད་བོད་ན་སེ་ར་བྱེས་རེད།

ཕྱི་ནང་གི་རྟགས་དང་མཚན་མ་ལ་དཔྱད་ཞིབ་མཛད་པ་དང། དེ་ཡི་རྒྱུ་མཚན་རྣམས་ཡོངས་འཛིན་རྣམ་པ་གཉིས་ཞལ་བཞུགས་པའི་དྲུང་དུ། དགག་དགོས་རྒྱུ་མཚན་གསལ་བཤད་སྙན་སེང་བཀའ་འཁྲོལ་དང་བཅས་པའི་སྒོ་ནས་དེ་ལྟར་མཛད་པ་ཞིག་ཡིན་པས། གནད་དོན་འདི་ཡི་ཐོག་ལ་མི་ཉུང་ཤས་ཤིག་གིས་བློ་ལ་མ་འཐད་ནས་མི་འདོད་པའི་རྣམ་འགྱུར་སྟོན་པ་དང། ཁོང་ཚོའི་སེམས་ལ་དཀའ་ངལ་འབྱུང་གི་ཡོད་པ་མ་མཁྱེན་པ་མིན་ན་ཡང། བོད་སྤྱི་བའི་ལས་དོན་ལ་འགན་འཁྲིའི་འདུ་ཤེས་བཟུང་སྟེ་ཐག་གཅོད་གནང་བའི་སྟབས་ཀྱིས། ནམ་ཡང་ཕྱིར་འཐེན་གནང་མི་སྲིད་པ་སྟེ། ལ་ལས་སྡིགས་ར་སྐུལ་བ་དང། དྲག་སྤྱོད་ལ་བརྟེན་ནས་འགྱུར་བ་གཏོང་རེ་བྱེད་པ་དེ་ཡང་ནམ་ཡང་ཡོང་ཐབས་མེད་པའི་རེ་བ་སྟོང་པ་ཞིག་ཆགས་ཀྱི་ཡོད། ལྷག་པར་དུ། དོལ་རྒྱལ་བསྟེན་མཁན་ཡིན་ཟེར་མཁན་ཁག་ཅིག་གིས་ངོ་རྒོལ་གྱི་རྣམ་པའི་སྒོ་ནས་དཔེ་དེབ་དང། རྩོམ་ཡིག་བྲིས་པ་ཁག་ཏུ་གཞི་རྩ་མེད་པའི་སྙོན་འཛུགས་དང་སྐྱག་རྫུན་ཤུགས་ཆེན་བཤད་ཡོད་པ་དེ་ནི། ཆེས་མ་རུང་བའི་བྱ་སྤྱོད་ཅིག་ཡིན་ཏེ། སོ་སོར་བསམ་འདུན་ག་རེ་ཡོད་པ་དེ་བདེན་པ་བདེན་ཐུབ་ཀྱི་ལམ་ནས་བཤད་ན། དེ་ཉིད་ལ་དམངས་གཙོའི་ཁེ་དབང་ཆགས་ཀྱི་ཡོད་ཀྱང། གཞི་མེད་ཀྱི་སྙོན་ཧམ་དང། སྐྱག་རྫུན་སྤུངས་གསོག་བྱས་པ་ཙམ་ཞིག་ཀྱང་མིན་པར། མི་བསད་པ་དང། མི་སེར་ལ་ཉེས་རྡུང་བཏང་བ། འབྲུ་མཛོད་ལ་མེ་བརྒྱབ་པ་ལ་སོགས་པའི། འཇིགས་སྐུལ་དྲག་སྤྱོད་རིང་ལུགས་པའི་སྤྱོད་ངན་ལྷུར་ལེན་པ་དེ་རིགས། ངོ་ཚ་དགོས་པ་དང། ཁྲིམས་འགལ་གྱི་ནག་ཉེས་ཚབས་ཆེན་བསགས་པ་ལས། བྱ་སྤྱོད་དེ་རིགས་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་བསྟན་པའི་ལ་རྒྱ་དང་ཞབས་འདེགས་སུ་རློམ་གྱི་ཡོད་པ་ནི། ཕྱོགས་བཅུའི་སངས་རྒྱས་རྣམས་སྤྱན་ཆབ་ཤོར་དགོས་པའི་སྡིག་སྤྱོད་ཚབས་ཆེན་ཞིག་ཡིན། ཁོ་བ་ཚོས་ཡིག་ཆ་འགྲེམས་སྤེལ་བྱེད་པ་ཁག་ཏུ་སྐྱག་རྫུན་དང་གླང་ལོག་འགེལ་བ། ཧམ་བཤད་བྱེད་པ། ཁྲམ་ཤེས་བྱས་པ། ལས་འབྲས་ཁྱད་དུ་བསད་ནས་བཤད་འདུག་པ་བཅས། བློ་གཟུ་བོར་གནས་པ་སུ་ཞིག་གིས་བལྟས་ཀྱང་སྐྱུག་མེར་ལང་བ་ཤ་སྟག་ཡིན་པས། དེ་འདྲའི་དྲག་སྤྱོད་དང་འཆལ་སྤྱོད་ལ་བརྟེན་ནས། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་བསྟན་པ་སྲུང་བར་རློམ་པ་དང། མི་གཞན་གྱི་ཡིད་སེམས་འགུགས་ནུས་པར་རློམ་པ་ནི་རྩིས་ནོར་ཐེབས་པ་ཞིག་ཡིན་ཏེ། བོད་མི་ས་ཡ་དྲུག་ལས་བརྒྱ་ཆ་དགུ་བཅུ་གོ་དགུ་ལྷག་གནས་ལུགས་དང་ལྡན་པའི་རྒྱབ་ལ་ལངས་མཁན་ཡིན་པས། ཕུགས་རྒྱང་རིང་པོར་དེ་དག་ལ་མགོ་སྐོར་གཏོང་མི་ཐུབ་པ་དང་གཡོ་འོག་ལ་འཛུད་མི་ཐུབ་པ་དངོས་ཡོད་ཀྱི་བདེན་པ་ཆགས་ཀྱི་ཡོད། ཡང་གཅིག་བཤད་ན། བོད་མི་སུ་ཞིག་མི་ཚེ་འདི་ཡི་ནང་དུ་བོད་མི་ས་ཡ་དྲུག་གང་དུ་འགྲོ་བའི་ལམ་ཆེན་གྱི་ཐོག་ལ་ཤར་སྐྱོད་བྱས་ན་ཁེ་བཟང་ཆེ་བ་ལས་དེ་ཡི་ལྡོག་ཕྱོགས་སུ་འབྲངས་ན་གྱོང་ལས་ཁེ་བཟང་ཡོད་མི་སྲིད་པ་དང། ཚེ་ཕྱི་མའི་དབང་དུ་བྱས་ན་ཡང་འདྲེ་ཡི་གཡོག་ཞབས་སུ་སྐྱེ་བ་ལས་གཞན་པའི་ཁེ་ཕན་མེད་པ་ནི་འདྲེ་བསྟེན་ནས་ཐར་པ་ཐོབ་པའི་ལོ་རྒྱུས་བྱུང་མྱོང་མེད་པ་དེས་ང་ཚོར་བདེན་པ་ར་སྤྲོད་བྱས་ཡོད་པ་དེ་ཡིན།

འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་བསྟན་པའི་རྗེས་འཇུག་ཞབས་འདྲེན་རེད་མ་གཏོགས་དེ་ཕན་ཐོགས་ཁ་བ་ཅན། གོང་ས་ལྔ་པ་ཆེན་པོས་ལུགས་གཉིས་ཐུགས་འགན་བསྐྱངས་ནས་ལོ་སུམ་བརྒྱ་དྲུག་ཅུའི་དུས་དྲན་བྱེད་ཀྱི་ཡོད་རེད། དེའི་སྔོན་ནས་དགའ་བཞིན་སྤྲོ་བཞིན་དུ་ང་ཚོ་དུས་དྲན་བྱེད་ཀྱི་ཡོད་པ་ཡིན་ན་གོང་ས་ལྔ་པ་ཆེན་པོས་སྨོན་ལམ་ལོག་པའི་དམ་སྲི་འབྱུང་པོ་རྒྱལ་འགོང་སྤྲུལ་སྐུ་གྲགས་པ་རྒྱལ་མཚན་ཞེས་ནས་ཨ་འདྲ་གསུངས་དེ་ད་འདི་ཨེ་ནི་སུས་ཀྱིས་བལྟས་ན་ཁྱད་མཚར་ཞིག་བྱུང་བ་རེད།

སེམས་ནད་མ་བཟོ། འདི་ག་ཨ་མེ་རི་ཀའི་རྒྱལ་ས་ཝ་ཤིན་ཏོན་དུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨམ་སྐད་ཀྱི་ལས་རིམ་རྒྱང་བསྲིང་བྱས་ཟིན་པ་ཡིན། དེ་རིང་གི་ལས་རིམ་འདིའི་རྩོམ་སྒྲིག་འགན་འཁུར་བ་རྡོ་རྗེ་དགྲ་འདུལ་ལགས་དང་ལས་རིམ་བཀོད་སྒྲིག་པ་དང་གསར་འགྱུར་བཤད་མཁན་རྡོ་རྗེ་མཚོ་ཡིན།